ཕྲུག་དང་དེ་ནས་ཚོགས་ལ་ན་གཞོན་ཚང་མ་ཡིས་བཞག་སྟངས་བཟང་པོས་བཀའ་སློབ་སྐྱེལ་མཁན་ས་ལེན་བཞུགས་ཟེར་ནོག་དེ་རིང་ཡིག་ཁ་ཡང་བསྐྱར་སློབ་ཕྲུག་ཚང་མ་དམིགས་བསལ་བཅོས་པའི་གལ་པོ་ཆེ་ལ་ནན་ཏན་ཟེར་ཏེ་སོང་བ་མེད་ར་མ་གཉིས་ཆ་རྒྱལ་ལ་བཅོས་ཏེ་ཉན་ཟེར་ཏེ་དེ་ནི་ངའི་ཡིག་ཁ་ནས་ཁྱོ་ཞ་ཡང་ཞུ་བ་ཁག་ཅིག་ཟེར་ཞོག་ད་འབུད་སྐུལ་ཡིན་གལ་པོ་ཆེ་ལ་ནན་ཏན་ནི་ཚུལ་ལ

ཨ་ནི་སློབ་སྤྱི་གཙོ་བའི་ཚང་མའི་རེ་བ་དེ་ནའང་ཡིན་སློབ་གྲྭ་ཁག་སོ་སོ་ནས་ཞུགས་མཁན་སློབ་ཕྲུག་ཚང་མས་ཐོ་རེ་དང་ང་ཞའི་རིན་པོ་ཆེ་ཅི་མོལ་ལ་རག་དེ་རིང་ཁྱོ་ཞའི་རྒྱུས་མེད་མཁན་བཅོས་ལུགས་ཟེར་བའི་དྲི་བ་ཀུན་ཁྱོ་ཞ་བཏང་ན་དེ་ནི་དེ་ག་ཁྱོ་ཞའི་ལན་རྒྱབ་བྱས་བརྒྱ་ཆ་བརྒྱ་ཐོ་རེ་ནས་ཕར་ལ་སློབ་གྲྭ་ཡོད་འགྲོ་བསམ་མ་རག་བཟོམ་པ་སློབ་ཕྲུག་ཚང་མ་སྙིང་ཐག་པ་ནས་ཐུགས་རྗེ་ཆེ་དེ་འབག་རིན་པོ་ཆེ་མོལ་མཁན་ཀུན་ཉེ་ཞའི་ལག་ལེན་ལ་ཁྱོང་ཡོང་ཆོག་ཐུགས་རྗེ་ཆེ་དེ་ནི། འཇིག་རྟེན་ཕོ་བྲང་སློབ་གྲྭའི་སློབ་ཕྲུག་ཅིང།

གལ་ཆེ་ཤོས་དེ། ནམ་རྒྱུན་ང་རང་ཚོ་གཅིག་བློ་ལྷོད་ལྷོད་ཡིན་པའི་སྐབས་ལ་གཅིག་ཁོང་ཁྲོ་ད་དེ་ཚོ་སྐྱེས་པའི་སྐབས་ལ་ལམ་སང་བཀག་ཡ་དེ་དེ་དཀའ་ལས་ཁག་པོ་ཡོད་རེད། ད་དེ་བཀག་ཐབས་བྱེད་ཡ་དེ་རྒྱུན་དུ་ནས་ང་རང་ཚོའི་ཁོང་ཁྲོ་དང་བློ་ངན་པ་དེ་ཚོ་བྱས། ཨ་ནི། ད་ཁོང་ཁྲོ་བྱས་པ་ཡིན་ན། སོ་སོ་ལ་སྐྱིད་པོ་མེད་པ། སོ་སོའི་ནང་མི་ལ་སྐྱིད་པོ་མེད་པ། སོ་སོའི་གྲོགས་པོ་གྲོགས་མོ་ལ་ཡིན་ན་ཡང་དཀའ་ངལ་བཟོ་གི་ཡོད་པ། ཨ་ནི་དེ་ཚོ་བཅས་ཁོང་ཁྲོ་དང་དེ་ཚོ་གི་སྐྱོན་དེ་ཚོ་ནམ་རྒྱུན་ནས་བསམ་བློ་མང་ཙམ་བཏང་དགོས་རེད།

དཔེར་ན་མི་སྨྱོན་པ་གཅིག་གིས་སེམས་པ་ཐང་ཐང་མེད་པ་གཅིག་གིས་སོ་སོ་ལ་ཡ། ཚིག་སྡུག་ཅག་ལབ་པ་ཡིན་ན་ང་ཚོའི་ངོས་ནས་ཨོ། ཨོ་ཁོ་གའི་བྱེད་ཀྱི་མ་རེད་ད་སྙིང་རྗེ་སྨྱོན་པ་རེད་ཟེར་ནས་བཞག་ཤེས་དགོས་པ། ད་ག་ནང་བཞིན་གྱི་མི་སེམས་ཐང་ཐང་མེད་པ་གཅིག་གིས་སོ་སོ་ལ་ཡ། ཨ་ནི། ཅེས། དཔེར་ན་ཅིག་ཅར་ཆུང་ཆུང་རྡོ་རིལ་ཅིག་ཆུང་ཆུང་གཞུས་པ་ཡིན་ན་ཡང། ཨ་ནི་མང་ཆེ། ཨོ་ད་ཁོ་གའི་བྱེད་ཀྱི་མ་རེད་སྨྱོན་པ་རེད་ཟེར་ནས་སྣང་མེད་བཏང་གི་རེད་པ། འདི་ནང་བཞིན་གྱི་མི་གཞན་གཅིག་གིས་སོ་སོ་ལ་ཡ་མ་འགྲིག་པ་བྱས་པ་ཡིན་ན་ཡང་བསམ་བློའི་ནང་ལོགས་ལ་ཡ་ད་ག་རེ་རེད་ཟེར་ན་ཨོ་སྙིང་རྗེ་ད་ཁོ་རང་གིས་ད་ངར་ཚིག་སྡུག་ཅག་ལབ་སོང་དེ་ལས་ཁོ་རང་ཡིན་པ་ཡིན་ན་ཡང་ཁོང་ཁྲོའི་གཞན་དབང་དུ་སོང་རང་གཅེས་འཛིན་གྱི་གཞན་དབང་དུ་སོང་ཉོན་མོངས་ཀྱི་དབང་དུ་སོང་ནས་ད་ཁོ་རང་ཡིན་ན་ཡང་བློ་ངན་པ་གཅིག་གི་དབང་དུ་སོང་ནས་ཁོས་ང་ལ་ལབ་པ་རེད་ད་ཁོ་རང་ཡིན་ན་ཁག་མེད་བློ་ངན་པ་དེ་གི་དབང་དུ་སོང་བ་རེད་བསམ་ནས་ད་ཅིག་ཆོས་ཀྱི་ནང་ལ་འདི་འདྲའི་གཏིང་ཟབ་པོ་གསུང་གི་ཡོད་རེད་ད་འདི་འདྲའི་བསམ་བློ་བཏང་པ་ཡིན་ན་ཡང་དངོས་གནས་བསམ་བློ་བཏང་ཐུབ་ན་ཕན་ཐོགས་ཆེན་པོ་ཡོང་གི་རེད་ཟེར་བ། ཕ་ཇོ་མི་སྨྱོན་པ་དེ་ཁོས་གཞུས་པའི་ཁོས་རྡོ་གཞུས་པ་རེད་ཚིག་སྡུག་ཅག་ལབ་པ་རེད་དེ་ལས་ཁག་མེད་ག་རེ་ཟེར་ན་ཁོ་རང་ན་ཚ་དེ་ཡོད་རེད་སེམས་པ་ཐང་ཐང་མེད་པ་ན་ཚ་དེ་གི་དབང་གིས་ང་དེ་བྱས་པ་རེད་འདི་དང་གཅིག་པ་གཞན་དང་གཞན་ཡིན་པ་ཡིན་ན་ཡང་བློ་ངན་པའི་དབང་དུ་སོང་བ་རེད་ཁག་མེད་བསམ་པའི་ཐོག་ནས་འདི་འདྲའི་བསམ་བློ་བཏང་པ་ཡིན་ན་ཡང་ཅིག་སོ་སོ་ཁོང་ཁྲོ་མ་སྐྱེ་ཡག་ལ་ཕན་ཐོགས་ཆེན་པོ་ཡོང་གི་རེད།

སློབ་སྦྱོང་གི་གལ་འགངས་དེ་སེམས་ནང་འཚོ་བ་ཤུགས་ཆེན་པོ་ཡོད་དེ་འགྱོ་གཅིག་བྱས།

ཨ་ནེ་ད་ག་ནང་བཞིན་གྱི་ད་སྤྱིར་བཏང་ང་ཚོ་མི་ཚེ་དོན་ལྡན་ཟེར་དུས meaningful དེ་ལ་ཅིག་མི་སོ་སོ་སོ་སོའི་གོ་བ་བཏང་སྟངས་ད་ག་ནང་བཞིན་གྱི་སྤྱི་ཚོགས་སོ་སོ་སོ་འགྲེལ་བཤད་རྒྱབ་སྟངས་མ་འདྲ་བ་མང་པོ་ཞུ་གི་ཡོད་རེད་དཔེར་ན་ནང་པ་སངས་རྒྱས་པའི་ཆོས་གཅིག་གི་ཐོག་ནས་མི་ཚེ་དོན་ལྡན་གྱི་འགྲེལ་བཤད་རྒྱབ་སྟངས་ཅིག་ཡོད་རེད། ཆོས་ཁས་མ་ལེན་པའི་གཅིག་གི་ངོས་ནས་མི་ཚེ་དོན་ལྡན་གྱི་འགྲེལ་བཤད་རྒྱབ་སྟངས་ཅིག་ཡོད་རེད་དེ་ལ་ཡང་ཅིག་ཡང་འགྲེལ་བཤད་རྒྱབ་སྟངས་མི་འདྲ་བ་མང་པོ་ཡོད་རེད།

དེ་མི་ཚེ་དོན་དང་ལྡན་པ་རེད་བསམ་གྱི་ཡོད། ད་རིན་པོ་ཆེ་དེ་ནས་ཐུགས་ཞིག་ལ། རྒྱུན་མི་ཚེའི་ནང་ལོགས་ལ་ཡ། ད་ཅིག་སོ་སོའི་བསམ་བློའི་ནང་ལོགས་ལ་ཁ་ལ་བོར་ད་ཅིག་དཀའ་ངལ་མང་པོ་ཅིག་དཀའ་རྙོག་མང་པོ་ཅིག་ལ་ཆེད་དུ་བསྙེགས་ནས་དཀའ་རྙོག་འདི་འདྲའི་ཅིག་དཀའ་ངལ་ཅིག་ལྷུང་གིར་ལྷུང་ན་བསམ་བསམ་ད་མང་པོ་ད་མི་ཚང་མ་ལ་ཡོད་མ་རེད་ཡིན་ན་ཡང་ཅིག་སོ་སོའི་བྱ་སྤྱོད་གདམ་ག་བྱེད་སྟངས་ཅིག་ནོར་འཁྲུལ་ཅིག་གི་དབང་གིས་སོ་སོའི་མི་ཚེ་མང་པོ་ཅིག་མི་ཚེ་དེ་དཀའ་ངལ་མང་པོ་ཅིག་ནང་ཁྲིད་ཀྱི་འདུག་པ།

སློབ་ཚན་ལ་ཏག་ཏག་ཡོང་གི་མི་འདུག་ད་ག་ནང་བཞིན་གྱི་འཛིན་ཁང་བསླབ་གྲྭའི་འཛིན་ཁང་དེ་ཚོ་ལ་བེད་སྤྱོད་དང་བདག་གཅེས་ཡག་པོ་བྱེད་ཀི་མི་འདུག་འདི་འདྲས་ཀི་མང་པོ་ཅིག་གིས་ད་སྐྱོན་སྐྱོན་ཟེར་ནས་འདྲ་དཀའ་ངལ་གཙོ་བོ་འདི་འདྲས་ཅིག་འཕྲད་ཡོང་གི་ཡོད་རེད་ད་འདིའི་རྗེས་ལ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་འདི་བ་ཉམས་ཞིབ་ཅིག་བྱས་ཡོང་དུས་བསམ་པ་ལ་ད་ག་རེ་ཡོང་གི་རེད་རེད་ཟེར་ན་ད་སྤུ་གུ་སློབ་ཕྲུག་དང་དེ་ཚོའི་ནང་ལོགས་ལ་ཡང་ད Drugs བེད་སྤྱོད་མང་པོ་བྱེད་ཀི་འདུག་གཅིག་གིས་གཅིག་གི་ལ་ཡང་རྡུང་རེས་བྱེད་ཀི་འདུག་མེ་མདའ་བརྒྱབ་ནས་གསོད་པ།

ཡིན་གཅིག་མིན་གཅིག་གཅིག་གིས་ཆོས་དང་འབྲེལ་དགོས་ཡ་ཡོད་མ་རེད། བཟང་པོའི་སྤྱོད་པ་དེ་བྱས་ནས་ཆོས་ཆགས་ཀྱི་ཡོད་ནས་མེད་ནས་དེ་ནི་ཟུར་ལོགས་ག་རེད། ཡིན་ན་ཡང་བཟང་པོའི་སྤྱོད་པ་དེ་བྱས་པའི་སྐབས་ལ་ཡ་གཅིག་ཆོས་གཅིག་དང་འབྲེལ་ནས་བྱེད་དགོས་ཡ་ཡོད་མ་རེད། དཔེར་ན། དུད་འགྲོ་གཅིག་ལ་ཆ་བཞག་པ་ཡིན་ན། དུད་འགྲོ་ཁ་ཤས་ཀྱིས་སྙིང་རྗེ། པའི་བདག་གཅིག་ཁྱི་ཕྲུག་འདྲ་བོ་དེ་འདྲ་ཆུས་ཁྱེར་འགྲོ་གི་ཡོད་པ་ཡིན་ན་དུད་འགྲོ་དེ་འདྲ་གི་བསྐྱབ་ཀྱི་འདུག་པ། ཡིན་ནས་བསྐྱབས་པའི་སྐབས་ལ་ཁོ་རང་གི་བསམ་བློའི་ནང་ལོགས་ལ་ཡང་ཆོས་ཟེར་ཡ་དེ་ཁྱོན་ནས་མེད་དེ། དུད་འགྲོ་དཔེར་ན་ཁྱི་ཕྲུག་འདྲ་བོ་ཅིག་ཆུས་ཁྱེར་འགྲོ་གི་ཡོད་ན་དུད་འགྲོ་གཞན་ཅིག་གིས་བསྐྱབས་པའི་སྐབས་ལ་ཆོས་ཀྱི་བསམ་བློ་ཅིག་ཡོད་མ་རེད་ཡིན་ན་ཡང་དེ་བསྐྱབ་ཡ་དེ་ག་རེ་ཟེར་ན་བཟང་པོའི་སྤྱོད་པ་རེད་དེ་ལ་བརྟེན་ནས་ཁོ་རང་ལ་ཡང་དགེ་བ་བསགས་ཀྱི་རེད་ཟེར་ན་བསགས་ཀྱི་ཡོད་རེད་ཡིན་ན་ཡང་དེ་བྱས་པའི་བརྒྱུད་རིམ་གྱི་ནང་ལོགས་ལ་ཡང་ཡིན་གཅིག་མིན་གཅིག་ཆོས་ལ་བསམ་བློ་བཏང་དགོས་ཡ་ཡོད་མ་རེད།

རྒྱལ་བ་ཆོས་ཀྱི་ཆགས་པ་ཡིན་ན་ཡང་ཡིན་ན་ཡང་བཟང་པོའི་སྤྱོད་པ་ཅིག་བྱེད་དགོས་རེད་སློབ་གསོ་སྤྲད་པའི་སྐབས་ལ་ཡང་ང་ཚོ་ཆོས་དང་ད་ཆོས་ཀྱི་སྐད་ཆ་མེད་པར་བྱས་ཁྱེད་རང་ལ་བདེ་སྐྱིད་དགོས་རེད་སྤྱི་ཚོགས་ལ་སྐྱིད་པོ་དགོས་རེད་ཨེ་སྤྱི་ཚོགས་དང་སོ་སོ་སྐྱིད་པོ་དགོས་ཀྱི་ཡོད་ན་ཨ་ནི་ཕར་སྤྱོད་པ་བཟང་པོ་བྱེད་དགོས་རེད་བསམ་བློ་བསམ་བློ་བཏང་སྟངས་དེ་གལ་ཆེ་པོ་རེད་བྱས་ནས་ཅིག་ཆོས་ཀྱི་སྐད་ཆ་མེད་པར་བྱས་ང་རང་ཚོ་དངོས་ཡོད་གནས་ཚུལ་འཚོ་བ་བསྐྱལ་པའི་སྐབས་ལ་ཡང་དགོས་མཁོ་ཡོད་པ་ཕན་ཐོགས་ཡོད་པ་འདི་འདྲའི་ཅིག་གི་ཐོག་ནས་འཛམ་གླིང་ནང་ལོགས་སློབ་གསོ་དེ་རྒྱ་ཆེན་པོ་འགྲོ་ཐུབ་ན་ད་གིན་ཞུས་པ་ནང་བཞིན་གྱི། ཨ་ནི་ཅིག་ཆོས་ཆོས་ཁས་མ་ལེན་མཁན་ལ་སློབ་གསོ་དེ་འགྲོ་ཐུབ་ཀྱི་རེད་ད་ག་ནང་བཞིན་གྱི་ནང་པའི་མི་གཅིག་གིས་དཔེར་ན་ཡི་ཤུ་གི་མི་གཅིག་ལ་ཡ་ཨ་ནི་ཅིག་བཟང་པོ་བྱེད་དགོས་རེད་ཟེར་ཏེ་ཆོས་ཀྱི་འབྲེལ་བའི་ཐོག་ནས་ཅིག་སྐད་ཆ་བཤད་པ་ཡིན་ན་འགྲོ་གི་མ་རེད་ནང་པའི་མི་གཅིག་གིས་ཡི་ཤུ་མི་གཅིག་ལ་ཡ་དངོས་ཡོད་རང་གི་ཐོག་ནས་བཟང་པོའི་སེམས་པ་བཟང་པོ་བྱེད་དགོས་ཀྱི་ཡོད་པ་དེ་ཚོ་ཕན་ཐོགས་ཡོད་པ་གཞི་རྩའི་ཐོག་ནས་འགྲེལ་བཤད་ཞིག་རྒྱབ་ཐུབ་ན་ཁོ་ལ་ཕན་ཐོགས་ཐུབ་ཀྱི་རེད།

ཨ་ནི། པ་སངས་ལྷ་དབང་མཆོག་ནས་ཐུགས་རྗེ་ཆེའི་གསུང་བཤད་དཀའ་བོ་གལ་ཏེ་ན་དེ་རིང་ཡི་གོ་སྒྲིག་པོ་གྲུ་འཛིན་ཕོ་བྲང་བླ་བྲང་དང། ཨ་ནི་ནང་ཚོགས་གཉིས་ཀའི་ཟུང་འབྲེལ་ལ་བཅོས་པའི་སངས་ནི་ཨ་ནི། མཐའ་མའི་གསུང་བཤད་པོ་ང་དང་ནང་ཚོགས་ཀྱི་ཚོགས་གཙོ་མཆོག་ནས་ཞུ་ཅི་ནོག་སེ་ཞུ་ཡས་ཡིན་གསུངས་པ་ཚང་མ་སྔ་དྲོ་བདེ་ལེགས་དང་ཚང་མའི་སེམས་ངོ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་དང།